ཨ་རིའི་རྒྱལ་སའི་མངའ་ཁུལ་གྱི་བོད་མི་ཚོས་འདི་ལོའི་ལོ་གསར་སྲུང་བརྩི་གི་མཛད་སྒོར་ཨ་རིའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་ཡ་གྱི་མཐོ་རིམ་སློབ་སྟོན་པ་ལྕམ་ཨེ་ལི་སན་བྷར་བྷར་དང་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་གི་མཐོ་རིམ་ལས་བྱེད་སྐུ་ཞབས་པེ་རོ་ཀྲོ་ཛི། དེ་ག་ནང་བཞིན་བྱང་ཨ་མེ་རི་ཀའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་དེ་བཞིན་རྒྱལ་སའི་མངའ་ཁུལ་གྱི་བོད་བརྒྱུད་ནང་བསྟན་གྱི་ཆོས་ཚོགས་ཁག་གི་མཁན་པོ་དང་ས་གནས་མི་མང་ཚོས་མཉམ་ཞུགས་གནང་ཡོད་པ་རེད།
And on behalf of uh, Chairman Christopher Smith of the Congressional Executive Commission on China, and also co chairman Jeff Merkley, and my good friend and colleague, who many of you know, Todd Stein, uh, and I myself, I do want to wish you ལོ་གསར་བཀྲ་ཤིས་བདེ་ལེགས། ལོ་གསར་གྱི་དགོང་མོ་ལ་སྐུ་མགྲོན་རྣམ་པས་ས་གནས་མི་མང་ཚོགས་ལ་གསུང་བཤད་གནང་ཡོད་པ་དང་འབྲེལ་ས་གནས་ཀྱི་བོད་པའི་གཞོན་ནུ་ན་གཞོན་ཚོས་མི་མང་ཚོགས་ལ་བོད་ཀྱི་སྲོལ་རྒྱུན་གཞས་སྣ་སྣ་ཚོགས་ཤིག་གཟིགས་འབུལ་གནང་སོང། ཐེངས་འདིའི་མཛད་སྒོའི་སྐབས་སུ་ཨ་རིའི་གྲོས་ཚོགས་འོག་མས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་གྲོས་ཚོགས་འཐུས་མི་གྲངས་མང་གིས་རྒྱབ་སྐྱོར་ཡོད་པའི་ཐོག་ནས་ཁྲིམས་འཆར་དེ་གཏན་འབེབས་ཐུབ་ཡོད་པའི་སྐོར་སྐུ་མགྲོན་རྣམ་པ་ཁག་ཅིག་གིས་གླེང་སློང་གནང་ཡོད་པ་དང་སྦྲགས། ལོ་གསར་སྐབས་སུ་ཨ་རིའི་གྲོས་ཚོགས་འོག་མའི་ནང་ལ་ཁྲིམས་འཆར་དེ་གཏན་འབེབས་ཐུབ་པ་དེ་ནི་བོད་མི་ཚོ་ལ་ལོ་གསར་གྱི་ལག་རྟགས་གལ་ཆེན་ཞིག་ཆགས་ཀྱི་ཡོད་པ་དང། དེ་བཞིན་གྲོས་ཚོགས་གོང་མའི་ནང་ལ་ཡང་ཁྲིམས་འཆར་དེ་གཏན་འབེབས་ཐུབ་རྒྱུར་བོད་མི་ཚོས་མུ་མཐུད་ནས་འབད་བརྩོན་བྱེད་དགོས་པ་དེ་གལ་ཆེན་པོ་ཡིན་པའི་སྐོར། ཁྲིམས་འཆར་དེ་ཐོག་མ་ཨ་མི་རི་ཀའི་གྲོས་ཚོགས་ནང་ལ་ག་འདྲ་བྱས་ཏེ་སླེབས་ཡོད་པའི་སྐོར་སོགས་བྱང་ཨ་མི་རི་ཀའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་སོང། ལོ་གསར་གྱི་ད་ལྟ་དེ་འཚམས་འདྲི་རེད། བཀའ་སློབ་གསུང་བཤད་འདི་ཚང་མས་ད་ལྟ་གསན་གྲུབ་པ་ཡིན་དུས་ད་ངས་དམིགས་བསལ་ཞུ་ཡ་གང་ཡང་མི་འདུག་ད་ཡིན་མིན་ནས་ད་ལོ་ང་ཚོ་ལོ་གསར་གྱི་དངོས་གནས་ཅིག་ད་རྟེན་འབྲེལ་ཡག་པོ་ཅིག

ཕྱི་རྒྱལ་ལས་དོན་ཚོགས་ཆུང་གི་ཁྲིམས་འཆར་དེ་ཨ་ནི་ཚོགས་ཆུང་ནང་ལ་ཡང་ད་དེ་རྒྱབ་གཉེར་གྱིས་ཐོབ་པའི་སྐབས་ལ་གོ་བསྡུར་གནང་དུས་ཨ་རི་གི་ད་ཚོགས་མི་ཁ་ཚ་འཐུས་མི་དྲུག་བཙུགས་ཀྱི་བཀའ་མོལ་གནང་དུས་ཚང་མས་གསན་ཡོད་ཀྱི་རེད། ཚང་མས་ཀྱི་གོང་ས་མཆོག་དང་ཡང་ད་ཅིག་མཇལ་མྱོང་བ་ད་གོང་ས་མཆོག་གི་ཅིག་དགོངས་བཞེད་རེད་གོང་ས་མཆོག་གི་ཐུགས་ཀྱི་དགོངས་བཞེད་དེ་ལ་ཁ་ནང་དུ་བརྩི་འཇོག་ག་གམ་བྱེད་ཀྱི་ཡོད་པ།

དེ་བཞིན་རང་ཉིད་ཀྱི་སྲོལ་རྒྱུན་ལམ་ལུགས་སོགས་ཁག་སྲུང་བརྩི་བྱེད་རྒྱུ་དེ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ཅེས་ལྕམ་ཨེ་ལི་སན་ལགས་ཀྱིས་འགྲེལ་བརྗོད་གནང་སོང། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་འགན་འཛིན་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཁྲིས་སྨིད་ལགས་དང་ཚོགས་ཆུང་གི་འགན་འཛིན་གྲས་ཨ་མེ་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཇེབ་མག་ལི། དེ་བཞིན་རྒྱ་ནག་ལས་དོན་ཚོགས་ཆུང་གི་ལས་བྱེད་ཡོངས་ཀྱི་ཚབ་བྱས་ཏེ་ངས་ཁྱེད་རྣམ་པ་ཡོངས་ལ་ལོ་གསར་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ཅེས། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ལས་བྱེད་ཚོའི་འགན་འཛིན་སྐུ་ཞབས་པེ་རོ་ཀྲོ་ཛི་ཡིས་ས་གནས་མི་མང་ཚོ་ལ་འཚམས་འདྲི་གནང་སོང། དེ་བཞིན་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་བོད་དོན་ཐད་ལས་དོན་གང་དང་གང་བྱེད་བཞིན་པའི་སྐོར་དང་རྒྱ་ནག་དམར་ཤོག་ཚོགས་པ་དང་ཞི་ཅིན་ཕིང་གཉིས་ཀྱིས་བོད་ནང་གི་བོད་མིར་འགྲོ་བ་མིའི་ཐོབ་ཐང་གཏོར་བཤིག་ག་འདྲ་བྱས་ཏེ་གཏོང་བཞིན་པ་ང་ཚོས་ཞིབ་རྟོག་བྱས་ཏེ་ཁོང་ཚོར་འགན་འཁུར་བཅུག་ཐབས་བྱེད་ཀྱི་ཡོད་ཅེས་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་སོང།